འདི་སྲིད་ཀྱི་བཟོ་ཚོགས་ཀྱི་རྡོ་བཅུ་འདི་ཚོ་ཡིན། དེ་ལས། འདི་ཚོའི་སྐོར་ལས་ག་དེ་བྲིས་ཏེ་བཞག་དེ་འདུ་བུ་སི་ལབ་རུ་བྱོས་ཅིན་པི་ཏར་གི་ལེའུ་གསུམ་གྱི་ཨང་གསུམ་ན་ལུ་བྲིས་ཏེ་བཞག་དེ་བས་འདུག་ད་དེ་སུ་མེད་ཀྱི་ལ་ལན་དེ་ང་ཆེ་གི་ཐབ་རུ་ཆི་བས་ཅིན་སྐྱོན་བརྗོད་ང་ཆེ་ག་ར་ལུ་ན་མ་སུ་མེད་ཀྱི་བྱིས་ལབ་གུ་བྱིས་ལབ་སྐྱོན་བརྗོད་ང་ཆེ་ལུ་ནའོ། ད་རེ། བྱེད་ཕམ་ཕིན་ཆ་འདི་ཚོ་ལུ། ང་ཆེ་མི་འདི་ཚོས་ཀྱི་འདི་སུ་མེད་ཀྱི

བདུད་སྨད་ཀྱི་རྣམ་སྨད་ཀྱི་འབྲུག་སིལ་སིལ་གྱི་ཉེན་ཁ་འདུག་རྡེ་ར་བེ་རུ་ར་ལ་ལན་ཐབས་དུས་འདུག་བདུད་སྨད་ཀྱི་ང་ལ་བཅས་ཀྱི་ལ་ལན་ཐབས་དུས་ཇོ་རུ་ཆུ་བེ་ཆིན་ཉིན་གཅིག་གི་ཚེ་བདུད་སིལ་ར་བེ་རུ་སྙུན་ར་བེ་རུ་བདུད་སྨད་ཀྱི་རྡོ་བཅས་ར་བེ་རུ་བདུད་སྨད་ཀྱི་ང་བཅས་ཀྱི་ལྕགས་བཅས་ར་བེ་རུ་ང་བཅས་ཀྱི་དཀྱུས་མ་བཏང་ནམ་རུ་ཆུ་བེ་ཆིན་ང་བཅས་ཁོ་པ་ལས་ཕྱི་ཁ་མ་ཐེམ་ད་ལུ་དེ་ལས་ང་བཅས་རྣམ་སེ་ཕོ་ཝུ་ད་བདུད་སྨད་ཀྱི་དུང་ཧེ་དུས་ཚོད་སུ་བཅབ་དེ་ཐོན་ལོངས།

རྩ་དགེ་མཚོ་ཡུལ་ཤུལ་མ་ཤི་ཀ་ཀན་ཅུས་ཀྱི་སྲས་ཡུལ་ཤུལ་མ་ཤི་ཀ་ཀྱི་མཚན་གྱིས་གནང་ཞིང་ང་བྱེད་ཀྱི་སྨན་ལམ་འདི་འདི་བཟོ་མེད་སྟབས་བསྡུས་པའི་ཡུལ། ངེད་ཀྱི་བྱ་རོག་ཏོག་ཚ་དུས་ཚོད་ག་ར་ལུག་སྣ་མ་སེ་མེད་ཀྱི་ལས་གཞོམ་ཅིག་དགོས་ལས་པས། འདི་བཟོ་མེད་ཀྱི་ཕམ་སྤིན་ཆ་དུས་ཚོད་ལས་སྣ་མ་སེ་མེད་ཀྱི་རླབས་འདི་གི་བས་བྱོལ་མི་དགོས་ལས་པས།

མཐོང་དུ་ཡོད་ག་འདི་གི་ནང་ཞིག་ང་ཅི་ཚུལ་གི་བེ་སུབ་དང་འོང་དང་སྟོབས་ང་ཅི་གི་སེམས་ཁ་ལ་མནོ་བསམ་བཏང་དེ་བེ་ཡུས། ད་ཨང་གཉིས་ནང་མ་ང་ཅི་བཏགས་དེ་འཇོག་རུ་ཆུ་བེ་ཅི་ང་ཅི་བཏགས་སུབ། ང་ཅི་མི་དེ་ཚུལ་གི་ནམ་མ་སེམས་མེ་དེ་བེ་གི་ལ་བེ་དེ་འོམ་ལ་ལུ་ང་ཅི་ཚུལ་སེམས་འཇུག་དེ་གི་བེ་སེམས་འཇུག་གོ། ད་འཇུག་གོ་སེམས་མ་ཤིབ་རུ་ཆུ་བེ་ཅི English ཁ་ལས་བསླབ་རུ་ཆུ་བེ་ཅི Repents བསླབ་ཡིན་ཡང་ཅི་བེ་ང་ཅི་གི་ལྷོ་བསམ་ཁ་ལ་བསླབ་རུ་ཆུ་བེ་ཅི་ང་ཅི་ཚུལ་གི Past བསྟབས། སྦེ་གོ་སི་ལབ་གོ་ལུ་ཇུ་དི་ང་ཅི་གི་ཧ་གོ་དི་བའི་ཡུ། ད་ང་དི་ང་ལེ་ར་ང་ཅི་སེམ་འཇུག་དི་བའི་ག་གི་ཏན་ལུ་སེམ་འཇུག་གོ་མོ་སི་ལབ་རུ་ཅུ་ཅིན་ང་ཅི་ཐོ་རི་ཐོབ་ནི་གི་ཏན་ལུ། ད་ཐོ་རི་ཁ་ལུ་འཇོ་གོ་བརུ་ཅུ་ཅིན་ལམ་དི་ཐོ་རི་གི་ལམ་དི་ཨི་མེ་སེ་ང་ཅི་གི་དི་ཁ་བ་ང་ཅི་འཇོ་འཇོ་བུ་ད་ཏི་དི་བའི་ང་ཅི་གི་འཇོ་མ་སུབ།

ཏཱ་ཤྲཱི་ད་ར་ན་བ་མི་དེ་ཚོས་དམ་པའི་ཐུགས་ཉིད་ཀྱིས་ཀྱེ་ཁྱོད་ཀྱི་ཀུམ་དི་ལ་ར། གོང་གི་སྨོན་ལམ་བཏབ་འདི་འཇོག་ད་ལོ་འདི་ཨམ་ཚུ་དི་གི་བེ་རུ་ར། འདི་ག་ཅི་ལོ་ཆ་རོ་ཏོ་ས་གིར་བེ་རུ་ར་སྨོན་ལམ་བཏབ་འདི་འཇོག་ད་ལོ་འདི་བཙོན་ནམ་ས་མེ་གི་ཧ་གོ་སུབ་འོང་ད་ཏོབ་འདི་གི་ཀྱེ་ཁྱོད་ཀྱི་རྣམ་གཡེང་ད་མ་ཤེས་པྲོ་ཅི་བེ་ཅིན་གུ་ད་མ་ར་ང་ཅི་གི་ཨུའི་ཅི་ཨུའི་ཅི་ད་ལོ་འདི་ཙུ་མ་མར་ཀུ་སི་ལ་མི་ཅི་ང་ཅི་གི་ཐོང་ཨ་གེ་སི་ལ་མི་ཅི་ང་ཅི་གི་ཐོང

འདི་མའི་ཐུགས་ཀྱི་ལེའུ་གསུམ་གྱི་ཨང་གསུམ་གྱི་ནང་ལ་ང་ཅིག་རྟག་ཏུ་འཇོག་བདག་ལུས་འདི་ཁ་ལོ་སྣ་མ་སེམས་མའི་ལས་གཞོམ་གྱི་སྐུ་ལས་ཀུན་འཁྲུལ་དཀར་གྱི་སྣང་ཞིང་ང་ཅིག་རླབས་འདུས་པའི་ཡུལ། འདི་གང་ལས་རླབས་པའི་སྐུ་ལས་བའི་ག་གི་རླབས་དབྱིན་མོ་སི་རླབས་རུ་བྱེད་ཅིང། འདི་གི་སྟེང་ལས་ར་འདི་སྐད་ཅིག་གོ་བདེ་བའི་དུ་སྐད་མ་དགྲ་བོའི་སོ་སོ་ཅིག་གོ་བདེ་བའི་དུ་སི་རླབས་པའི་ལོ་རྒྱུས་ང་ཅིག་ཧ་གོ་ཡི།

དེ་འདི་ཚོའི་མི་འདི་ཚོས་ཀྱི་སེམས་འདི་ག་དེ་བས་རྗོད་རྒྱུ་ཡིན་ན་འདི་ཅོག་ར་ཅི་པ་རང་ཉིད་ཀྱི་སེམས་འདི་དཀོན་མཆོག་སྐུ་འདི་ལུ་ཕུལ་དགོས་པས་སེ་ལབ་འདི་ང་གིས་མཐོང་སོ། འདི་ཡོ་ཧ་ན་སེ་ལབ་ད་ལུ་འདི་ཁོ་གི་ཕོ་ཕོ་གེམ་ཅི་ཨི་མེད་ང་ཅི་གི་དཀོན་མཆོག་གི་དཀོན་མཆོག་གི་མཚན་གྱི་མི་ག་ཅི་ཨི་མོ་སེ་ལབ་རུ་ཆོས་ཅན་ཡེ་ཤུ་མ་ཤི་ཀ་ཡེ་ཤུ་མ་ཤི་ཀ་གི་ཕོ་གེམ་འདི་ག་ཨི་མོ་འདི་གི་ཨ་ཡི་ཨ་པ་གཅིག་མེན་འདི་ར་བེ་ཚོས་ཚོས་རུ་འདི་གི་ཨ་ཨ་ཉི་གི་བུ་ཨི་མེད།